ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་གཅིག་རེས་གཟའ་ཉི་མའི་གཏམ་གླེང་གི་ལེ་ཚན་དེ་འགོ་འཛུགས་ཞུ་གི་ཡོད། ལེ་ཚན་དེའི་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ནང་སྐྱེ་འགྲོ་སྤྱིའི་དོན་དུ་རླབས་ཆེན་གྱི་མཛད་འཕྲིན་མང་པོ་བསྐྱངས་གནང་མཛད་པའི་ཁོངས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ནང་བསྐྱངས་གནང་མཛད་པའི་མཛད་འཕྲིན་ཁག་གི་སྐོར་སྙན་སྒྲོན་ཞུ་གི་ཡིན། ཐོག་མར་ལེ་ཚན་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོས་ལས་རིམ་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་རེས་གཟའ་ཉི་མའི་གཏམ་གླེང་གི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན། ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རེས་གནས་མཆོག་རྡོ་རྗེ་གདན་ནང་རླབས་ཆེན་མཛད་འཕྲིན་བསྐྱངས་གནང་མཛད་པའི་ཉིན་མཐའ་མ་སྟེ། སྤྱི་ཟླ་དང་པོའི་ཚེས་བཅོ་བརྒྱད་ཉིན་གྱི་སྔ་དྲོར། ཇི་ལྟར་གསོལ་འདེབས་ཞུས་པ་བཞིན་བྱང་ཆུབ་མཆོད་རྟེན་རིན་པོ་ཆེའི་དྲུང་དུ་སྨོན་ལམ་གསུང་འདོན་གནང་བཞིན་པའི་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་ཐེངས་སུམ་ཅུ་སོ་ལྔ་པའི་ཐོག་ཆིབས་བསྒྱུར་བཀའ་དྲིན་བསྐྱངས་གནང་མཛད་འདུག། ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་ཚོགས་མགོན་གྱི་བཞུགས་ཁྲིར་འཁོད་གནང་མཛད་པའི་མཚམས་སུ་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་ཚོགས་གཙོ་སྐྱབས་རྗེ་ཞེ་ཆེན་རབ་འབྱམས་རིན་པོ་ཆེ་མཆོག་གིས་མཎྜལ་རྟེན་གསུམ་དང་སྐྱབས་ཐོ་འདེགས་འབུལ་ཞུས་པ་དང་འབྲེལ་དཀོན་མཆོག་རྗེས་དྲན་གྱི་མདོ་དང་ཞལ་འདོན་ཤིས་བརྗོད་སོགས་གསུང་འདོན་གནང་གྲུབ་པའི་རྗེས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལམ་སྟོན་བཀའ་སློབ་བཀའ་དྲིན་ཆེ་གནང་མཛད་དོན་ལ། ད་ཆོས་གྲོགས་རྣམ་པ་ལྷན་རྒྱས། ཚོ་ལ་ཡ། ཞུ་ཡ་ལ་ཡ་ཨེ་ནི་དེ་རིང་དེ། ད། སངས་རྒྱས་བཅོམ་ལྡན་འདས་ཀྱི། ཆོས་འཁོར་བསྐོར་ས། མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་མཛད་ས། ད་གནས་ཁྱད་པར་ཅན་དེ་ལ་ཡ། ཨེ་ནི་དེ་རིང་ང་ཚོ་ཚང་མ་ལོ། རུག་རུག་བྱས་བྱས། གན་སྨོན་ལམ་རྒྱག་ཡ། སྐལ་བ་བཟང་པོ་བྱུང་པ་རེད། ག་ད་ང་ཚོ་མི་ཚེ་གཅིག་ལ་ཡ། དེ་འདྲའི་གི་བུ་གའི། གོ་སྐབས།

དེ་རིང་ཁ་སང་སངས་རྒྱས་ཀྱི་ཆོས་འདི། བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ། ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི། སྙིང་རྗེ་ཆེན་པོས་ཡིད་རབ་བསྐྱོད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག་གསུངས་པ་ནང་བཞིན་གྱིས། དེ་སྔ་སངས་རྒྱས་ཀྱི་ཆོས་མ་དར་སའི་ཡུལ་ཚོ་ལ་ཡ། དེ་རིང་ཁ་སང་ནང་ཆོས་ལ་ཡང་དོ་སྣང་གསར་པ་ཞིག་བྱེད་བསྡད་ཀྱི་ཡོད་རེད།

ཨེ་ནི། ཉམས་པ་སོར་ཆུད་མི་ཉམས་གོང་འཕེལ་ཡག་པོ་ཞིག་ཡོང་ཐུབ་ཡ། དེའི་ཐོག་ལ་ང་རའི་ངོས་ནས་ག་རེ་ཞབས་འདེགས་བསྒྲུབ་ཡ་ཡོད་པ་དེ་བསྒྲུབ་ཐུབ་ཡ་བྱེད་ཀྱི་སྨོན་ལམ་རྒྱག་གི་ཡོད། ཨན་ད། གཞན་དག་དམིགས་བསལ་ཞུ་ཡ་གང་ཡང་མི་འདུག་ད་དེ་རིང་དེ། གནས་ཁྱད་པར་ཅན་དེ་ང་རང་ཚོ་ཚང་མ་ལོག་རུག་རུག་བྱས་བྱས་འདུག་བྱུང་བ་རེད།

རྐྱེན་ཞིག་ཡོད་རེད། རྣམ་པ་ཚང་མ་ལོག་ལ་ཐུགས་རྗེ་ཆེ་ཞེས་ཞུ་ཡག་ཡིན་ཨེ་ནི་བཀྲ་ཤིས་བདེ་ལེགས། དེའི་གོང་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་གསུམ་ཉིན། གནས་མཆོག་རྡོ་རྗེ་གདན་གྱི་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་གྱི་གསུང་ཆོས་ར་བའི་ནང་དགེ་ལྡན་དགེ་ལུགས་གཙུག་ལག་སློབ་གཉེར་ཁང་གི་དགེ་བཤེས་ལྷ་རམས་པའི་བསླབ་པ་མཐར་སོན་པ

བྱང་ཆུབ་ཀྱི་སེམས་ཟེར་བ་དེ་གིས་རང་གཞན་དོན་ནི་རབ་བསྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་བགྱི་ཟེར་དུས་རང་དོན་ཆ་བཞག་ན། བྱང་ཆུབ་ཀྱི་སེམས་དེ་གིས་ཞི་པོ་ཅིག་སེམས་ལ་ཡར་ཕན་མཁན་ཅིག་འདུག་ག། གཞན་ཕན་སྒྲུབ་ཡག་ཡིན་ན་བྱང་ཆུབ་ཀྱི་སེམས་ཀྱིས་ཡོང་གི་ཡོད་རེད་པ་རང་གཞན་དོན་ནི་རབ་བསྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་བགྱི་བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བགྱིས་ནས་སེམས་ཅན་ཐམས་ཅད་བདག་གིས་མགྲོན་དུ་གཉེར།

མ་བྲལ་བ་བྱས་བྱས་འདུག་འགྲོ་སྡོད་དུས་ཨ་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཡག་གི་ཨེ་ནི་རེ་བ་དེ་ཁ་ཡོད་ལག་ཡོད་སྒང་ལ་འགྲོ་བསྡད་ཀྱི་ཡོད་རེད་བྱས་ཙང་ང་ང་རའི་ངོས་ནས་ཆ་བཞག་ན་ག་ཚོད་ཐུབ་ཐུབ་ཀྱི་བྱང་ཆུབ་ཀྱི་སེམས་བསམ་བློ་བཏང་དེ་ལ་གྲོགས་བྱེད་ཡག་དེ་སྟོང་ཉིད་ཀྱི་ལྟ་བ་དྲི་མ་ཟད་རུང་ཡིན་པ་ཉོན་མོངས་པའི་སྒྲིབ་པ་དང་ཤེས་བྱའི་སྒྲིབ་པ་སྟོབས་ཆེན་པོ་ག་ཚོད་ཡོད་ནའི་གཞི་གཙོ་བོ་ཁོ་གཏི་མུག་བདེན་འཛིན་གྱི

ཉིན་རེ་བཞིན་དུ་བྱང་ཆུབ་ཀྱི་སེམས་ལ་བསམ་བློ་གཏོང་ཡག་དང་ཨེ་ནི། ཤེས་རབ་ཀྱི་ཆ་ནས་སྟོང་ཉིད་ཀྱི་ལྟ་བ་ཉིན་རེ་བཞིན་དུ་བསམ་བློ་གཏོང་གི་ཡོད་རེད་དེ། དེ་སངས་རྒྱས་པའི་ཆོས་འདི་གཅིག་གསོལ་བ་བྱེད་དགོས་ཀ་སྨོན་ལམ་རྒྱབ་བསྡད་ཡ་གཅིག་གོ་མ་ཡིན་པ་ཅིག་འདོན་པ་འདོན་བསྡད་ཡ་རང་གཅིག་གོ་མ་ཡིན་པ་ཁོ་ན་ཁ་ཡོད་ལག་ཡོད་ཀྱི་ཐོག་ནས་ཨེ་ནི། སྙིང་རྗེའི་བསམ་པས་གཞན་ཕན་རྒྱ་ཆེན་པོ་སྒྲུབ་ཐུབ་ཡ་གཅིག་དང་ཨེ་ནི་སྟོང་ཉིད་ཀྱི་ལྟ་བ་དེ་གིས་ང་རང་ཚོ་རང་གཞན་ཚང་མ་ལ་ཨ་ནི་མི་འདོད་པ་སྡུག་བསྔལ་རེད་སྡུག་བསྔལ་གྱི་ད་རྒྱུ་འདི་ཁོ་གཞི་རྩ་མེད་རེད་པ་ཅིག་གིས་མཐོང་ཡོང་དུས་ཙ་ནས་ཁོ་རང་བཞིན་གྱིས་དཔེ་གི་སེམས་ཤུགས་སྐྱེ་ཡག་པ་ཅིག་འདུག་ག་བྱས་ཙང་དེ་འདྲས་ཡིན་དུས་ཨ་སངས་རྒྱས་པའི་ཆོས་ཆོས་ཞེས་ལབ་དུས་ཅིག་ཞབས་བརྟན་སྒྲུབ་ཡག་གི་བཟོ་འདྲ་ཅིག་གི་འདོན་པ་འདོན་བསྡད་ཡག་རང་གཅིག་གོ་མ་ཡིན་པ་གང་དྲག་བསམ་བློ་ཡག་པོ་ཅིག་བཏང་ནས་ཕྱིན་པ་ཡིན་ན་དངོས་གནས་དྲང་གནས་ཀྱི་སངས་རྒྱས་པའི་ཆོས་འདི་ཁོ་གཞན་དང་མི་འདྲ་ཅིག་ཆགས་བསྡད་ཀྱི་འདུག་ད་དུས་དེ་རིང་ང་རང་ཚོས་ཅིག་གི་སངས་རྒྱས་པའི་ཆོས་འདི་ཅིག་གི་སྨོན་ལམ་རྒྱབ་བསྡད་ཡག་རང་གཅིག་གོ་སྐད་ཆ་མ་རེད་ཁོ། བསམ་བློ་རྒྱ་ཆེན་པོ་ཅིག་བཏང་ནས་ཡོང་ཡག་ཅིག་ཡིན་དུས་དང་པོར་རྒྱ་ཆེན་ཐོས་པ་མང་དུ་བཙལ། བར་དུ་གཞུང་ལུགས་ཐམས་ཅད་གདམས་པར་ཤར། ཐ་མར་ཉིན་མཚན་ཀུན་ཏུ་ཉམས་སུ་བླངས་ཀུན་ཀྱང་བསྟན་པ་རྒྱས་པའི་ཆེད་དུ་བསྔོས།

ཁོ་རང་བཞིན་གྱིས་ད། བསམ་བློ་ཡག་པོ་བཏང་བ་ཡིན་ན་ཁོ་ནུས་པ་མི་འདྲ་བ་ཅིག་ཆགས་ཡོང་གི་འདུག་ཨ་ས་དེ་འདྲས་ཡིན་དུས་ཨ་ང་རང་ཚོ་འཛམ་བུ་གླིང་འདི་སྒང་ལ་མི་ཚང་མ་ལོག་བའི་གཅིག་གིས་གཅིག་གིས་གཅིག་གང་དྲག་ཅིག་དངོས་པོ་ཡར་རྒྱས་འགྲོ་ཡག་དང་དེ་འདྲས་ཀྱི་ཐོག་ལ་ཡར་འགྲན་བསྡུར་བྱས་བྱས་ཡོང་གི་ཡོག་རེད་དེ

དེ་ཙམ་གྱི་རླབས་ཆེན་པོ་ཅིག་ཁེངས་མི་འདུག་ག་དེ་ཞུ་ཉེན་འདོད་སོང་ད་ང་རང་ཆ་བཞག་ན་ལོ་ཡག་ད་དགུ་བཅུའི་མཚམས་ལ་ཡང་སླེབས་བསྡད་ཀྱི་ཡོད་རེད་ད་ལྟ་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་ཟེར་ལབ་དུས་དངོས་གནས་དྲང་གནས་ཁ་ཡོད་ལག་ཡོད་ཀྱི་སེམས་ཀྱི་ཞི་བདེ་བཟོ་མཁན་རང་ཉིད་ཀྱི་སེམས་ཀྱི་ཞི་བདེ་སྒྲུབ་པའི་ཐོག་ལ་ཡང་གཞན་ལ་ཡིན་ནའི་དངོས་དང་བརྒྱུད་པའི་ཐོག་ནས་ཕན་ཐོགས་བྱེད་ཐུབ་ཡ་ཅིག་གི་ཞེ་བོ་ཅིག་ཡག་པོ་རེད་ཤག

དངོས་གནས་དྲང་གནས་ཀྱི་དཔེ་ཧ་ལས་ཡ་ཅིག་རེད་ཤག་ཅེས་ངས་དེ་བ་ནང་པ་ངོ་ཤེས་པ་དེ་འདྲའི་ཐའི་ལན་དང་འབར་མ་དང་ཝེ་ནམ་དང་དེ་བ་ནས་ངོ་ཤེས་པ་མང་པོ་ཡོད་དེ་ནས་ལོ་མང་པོ་དཔེ་ཆ་བལྟས་ནས་བྱས་སྡོད་མཁན་ཧ་ལམ་ཞེ་དྲག་ཉུང་ཉུང་རེད་ལྟ་མཁན་རེ་ཟུང་ནི་ཡོད་ཤག་ཅེས་མ་གཏོགས་གཞན་ཨ་ནི་མང་ཤོས་ཅིག་གིས་དཔེ་ཆ་ལྟ་ཡག་ལ་ཞེ་དྲག་རང་རང་དོ་སྣང་སོ་མེད་པ་བྱས་ཨ་ནི་སྒོམ་བརྒྱབ་བསྡད་ཡག་དེ་ལ་དོ་སྣང་ཆེ་ཡོད་ཚོར་བྱུང་དེ་བ་བྱས་ཙང་ང་རང་ཚོ་བོད་ལ་ཡག་ཅིག་གི་དཔེ་ཆ་ལྟ་ཡག་གི་དང་དོད།

དུ་སེམས་འདི་ལྟ་ཕྱིན་པར་བ་ཞེ་བོ་ཅིག་ཡག་པོ་རེད་ཤག་ང་རང་ཚོ་བོད་ལ་ཡར་ཅིག་གི་རིགས་ལམ་གྱི་ཐོག་ནས་ཨེ་ནི་དཔེ་ཆ་བལྟས་ནས་ཅིག་བརྟག་དཔྱད་བྱེད་ཡ་དེ་གི་ཕྱི་ལོགས་ལ་ཡར་ཅིག་གི་རྟགས་གསལ་སྐད་ཆ་གཅིག་པོ་མ་ཡིན་པ་སོ་སོ་རང་ཉིད་ཀྱི་ཨེ་ནི་ཅིག་གི་བསམ་བློའི་ནང་ལ་ཡར་ཏན་ཏན་ཨེ་ནི་ཁོ་ཕན་ཐོགས་རྒྱ་ཆེན་པོ་ཡོང་བསྡད་ཡ་ཅིག་རེད་ཤག་ཨེ་ནི་ཚང་མ་ལ་ཅིག་ཨེ་ནི་རྩོད་པ་རྩོད་ཡ་དང་རྟགས་གསལ་གཏོང་ཡ་དེ་ཚོའི་ཐོག་ལ་ཚང་མས་ད་ཐུགས་སྣང་ཆེ་སེ་གནང་ཐུགས་སྣང་ཡག་པོ་རེད། གཞུང་ཆེན་མོ་འདི་ཉིད་དེ་དད་པ་ཙམ་མ་ཡིན་པ་རྒྱུ་མཚན་སོ་བསམ་བློ་བཏང་ནས་ཇི་ལྟར་ཐོས་པའི་དོན་ལ་རིགས་པ་བཞིས་ཉིན་དང་མཚན་དུ་ཚུལ་བཞིན་རབ་བརྟགས་ནས་བསམ་བྱའི་གནས་ལ་བསམ་ལས་བྱུང་བ་ཡི་རྣམ་དཔྱོད་བློ་ཡིས་ཐེ་ཚོམ་ཆོད་པར་ཤོག་ཟེར་ནས་གསུངས་བཞག་པ་དེ་དཔེ་གནད་འགག་ཆེན་པོ་རེད་ཞག་དཔེ་དད་པ་ཙམ་མ་གཏོགས་རྒྱུ་མཚན་བསམ་བློ་གཏོང་ཡ་མེད་པ་བྱས་ན་ནི་བྱེད་ཡ་གང་ཡང་ཡོད་མ་རེད་ང་རང་ཚོ་སངས་རྒྱས་པའི་ཆོས་ཚུལ་ཞིག་དང་ལྷག་པར་དཔལ་ནཱ་ལེནྡྲ་ནས་བརྒྱུད་ནས་ཡོང་བསྡད་པ་དེ་ལ་རིགས་པས་དཔྱད་པ་ཇི་ཙམ་བྱས་པ་དེའི་ཚོད་ཀྱིས་སོང་ན་དཔེ་ངེས་པ་ཇེ་ཆེ་ཇེ་ཆེ་ལ་འགྲོ་བསྡད་ཡ་ཅིག་གི་ཡོད་པ་ཡིན་དུས་རྩ་ནས་ཨེ་ནས་རྒྱུ་མཚན་བསམ་བློ་གཏང་ཡ་གལ་ཆེན་པོ་ཞེ་དྲག་རེད་དེ་ལ་ཡག་དཔེ་ཆ་བལྟ་ཡ་དེ་དཔེ་གལ་ཆེན་པོ་རེད་ཤག་ཨེ་ནས་དེ་སློབ་གཉེར་གནང་མཁན་ཁྱེད་རང་ཚང་མ་ལ་ཡག་བཀྲ་ཤིས་བདེ་ལེགས་ཞུ་ཡག་དང་ཨེ་ནས་ཅིག་གི་ཚང་མས་ཅིག་ད་སློབ་གཉེར་བརྒྱབ་ནས་ཅིག་ཧུར་ཐག་བྱས་པ་རེད་ད་ཅིག་གི་སློབ་གཉེར་བརྒྱབ་ནས་བསམ་བློའི་ནང་ལ་གོ་རྟོགས་ཡོད་བསྡད་པ་དེ་ད་ལག་ལེན་བཀལ་ནས་ཨེ་ནས་རིམ་པས་རིམ་པས་ཀྱི་ཕ་གིར་ཐོག་མར་ཐོས་བྱུང་གི་ཤེས་རབ་དེ་ནས་བསམ་བྱུང་གི་ཤེས་རབ་དེ་ནས་སྒོམ་བྱུང་གི་ཤེས་རབ་ག་ལེ་ག་ལེ་རྒྱུད་ལ་སྐྱེས་ནས་ཨེ་ནས་ཡང་ས་ལམ་བགྲོད་ཐུབ་ཡག་ཅིག་གི་ཁ་ས་ཁ་ཉིན་ངས་དེ་ཞུས་ཡོད་རེད་ང་རང་ངོས་ནས་ཆ་བཞག་ན་ཅིག་གི་བྱང་ཆུབ་ཀྱི་སེམས་ག་ལ་གང་འཚམས་ཡོད་རེད་ད་དེ་ང་སྟོང་ཉིད་ཀྱི་ལྟ་བ་དང་དེའི་ཐོག་ལ་ག་རེ་ཅིག་གི་བསམ་བློ་ཞིག་བཏང་ཡིན་དུས་ད་ནས་ད་གང་ལྟར། སྦྱོར་ལམ་སྣེ་ཡར་དུ་ཟིན་འགྲོ་ཡག་གི་ངས་ཕ་གི་ཚོད་དཔག་བྱེད་ཀྱི་ཡོད་ལ་རེ་བ་རྒྱག་གི་ཡོད་བྱས་ཙང་ཁ་ཨེ་ནི་ཚེ་འདི་ག་རང་ནས་ཡར་ག་ཏེ་ག་ཏེ་པཱ་ར་ག་ཏེ་པཱ་ར་སཾ་ག་ཏེ་བོ་དྷི་སྭཱ་ཧཱ་ཟེར་ཡག་འདི་གི་ཨེ་ནི་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་མི་སློབ་ལམ་དེ་ཡི་གི་འདུག་ད་མངོན་དུ་བྱེད་ཐུབ་ཡག་ཅིག་གི་ངས་འདུག་རེ་བ་རྒྱག་གི་ཡོད་ལ་ག་ལ་གང་འཚམས་གི་ཕ་གི་ཅིག་གི་ཚོད་དཔག་བྱེད་ཐུབ་ཡག་ཅིག་གི་ཆགས་གི་ཡོད་རེད་ཆ་དེ་འདྲ་ཡིན་དུས། ཁྱེད་རང་ཚང་མ་ལགས་ཀྱིས་ཐོས་པའི་དོན་ཡང་ནས་ཡང་དུ་བསམ་ནས་ཨེ་ནི་སེམས་ཀྱི་གཏིང་ནས་ངེས་པ་ཐོབ་པ་ཅིག་དང་ངེས་པ་ཐོབ་པའི་རྗེས་འབྲེལ་གྱི་ཨེ་ནི་ལག་ལེན་བཀལ་ནས་རྒྱལ་བའི་དགོངས་པ་དང་མཐུན་པ་ཅིག་གི་ཡག་པོ་ཅིག་ཡོང་ཐུབ་ཡ། འཛམ་བུ་གླིང་འདི་སྒང་གི་འཛམ་བུ་གླིང་གི་མི་སྤྱི་དང་ལྷག་པར་དུ་ཅིག་གི་སངས་རྒྱས་པའི་ཆོས་ལ་དོ་སྣང་ཡོད་མཁན་ཚོ་ལ་དངོས་གནས་དྲང་གནས་ཀྱི་སོ་སོས་ཅིག་གི་མིག་དཔེ་མཚོན་ཐུབ་ཡ་ཅིག་གི་ཐོག་ནས་དངོས་གནས་ཅིག་གི་ད་ག་འདྲ

ཅེས་ཉིན་རེ་བཞིན་དུ་ཁྱེད་ཀྱི་སེམས་ལ་ཡར་ཅིག་ཐོས་བསམ་སྒོམ་གསུམ་གྱི་ཐོག་ནས་ཁྱེད་ཀྱི་བློ་ལ་ཡར་རྒྱས་ཡོད་པ་ཅིག་དང་གྲོགས་པོ་ཚོ་ལ་འདི་བར་ཨེ་ནས་འགྲེལ་བཤད་བརྒྱབ་ཨེ་འདི་བར་བསྟན་ཐུབ་པ་བྱུང་ན་བསྟན་པའི་ཞབས་འདེགས་སྒྲུབ་ཡག་རེད་ཨེ་ནས་ཚང་མས་ཧུར་ཐག་འབད་ཐག་གནང་རོགས་གནང་ཞུ་ཡག་ཡིན་ཨེ་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ། དེ་ནས་དགེ་བཤེས་ལྷ་རམས་པ་རྣམས་ཀྱི་མཚན་གཞུང་རིམ་བཞིན་སྒྲོག་སྦྱང་གནང་བའི་དུམ་བུ་ཞིག་གསན་རོགས་གནང།

རྒྱུགས་སྤྲོད་ཀྱི་དོ་དམ་པ་དགེ་བཤེས་ལྷ་རམས་པ་ཚུལ་ཁྲིམས་རྒྱལ་བོ་ལགས་ཀྱིས་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་བཞེས་མཁན་རྣམས་གྲྭ་ཚང་བརྒྱད་ཡོད་པ་སོགས་ཀྱི་སྐོར་གསུངས་དོན། ད་དེ་རིང་འདིར་ང་ཚོས་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་གོང་ས་མཆོག་གི་དབུ་བཞུགས་ཐོག་ནས་གནང་ཡག་དེ་དགེ་བཤེས་ལྷ་རམས་པ་ཞལ་གྲངས་བཞི་བརྒྱ་བཅུ་གསུམ་ཡོད་རེད་བཞི་བརྒྱ་བཅུ་གསུམ། ད་ཉིས་སྟོང་ཉི་ཤུ་ཐམ་པ་ཉིས་སྟོང་ཉི་ཤུ་རྩ་གཅིག་ཉིས་སྟོང་ཉི་ཤུ་རྩ་གཉིས་ཉིས་སྟོང་ཉི་ཤུ་རྩ་གསུམ་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་དམ་བཅའ་ལྷ་རམས་དམ་བཅའ་བཞག་ཟིན་པའི་དགེ་བཤེས་ཤ་སྟག་རེད་ད་རེད། དགེ་ལེགས་ལྷུ། དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་བཞེས་མཁན་དེ་ཨེ་ནི། དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་དགེ་ལུགས་རྒྱུགས་སྤྲོད་ཀྱི་བསླབ་པ་མཐར་སོན་པ་ཅིག་དགོས་ཡོད་རེད་ལོ་དྲུག་ཀ་དེ་ཡིན་ཚེ་དགེ་ལུགས་རྒྱུགས་སྤྲོད་ལ་ཨེ་ནི་ཁོངས་ལ་ཨེ་ནི་གྲྭ་ཚང། དགའ་ལྡན་ཤར་བྱང་གཉིས་འབྲས་སྤུངས་བློ་གསལ་གླིང་དང་སྒོ་མང་གཉིས་སེ་ར་བྱེས་སྨད་གཉིས་ཨེ་ནི་བཀྲ་ཤིས་ལྷུན་པོ་རྭ་སྟོད་གྲྭ་ཚང་དེ་ར་རེད་ད་དེ་ཡིན་ཚེ་ད་ལྟ་དགེ་བཤེས་ལྷ་རམས་སུ་ཕྱག་འཁྱེར་བཞེས་མཁན་ནང་ན་ཨེ་ནི་གྲྭ་ཚང་བརྒྱད་དེ་ཡོད་རེད་དེ་ལས་གཞན་དག་སུ་གཅིག་ཡོད་མ་རེད། དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་བཞེས་མཁན་སེར་སྨད་ཐོས་བསམ་ནོར་གླིང་གྲྭ་ཚང་གི་དགེ་བཤེས་ལྷ་རམས་པ་ཐུབ་བསྟན་ཆེན་པོ་ལགས་ཀྱིས་ཐུགས་ཚོར་ཆེན་པོའི་སྒོ་ནས་གསུངས་དོན། ལའང། ད་དེ་འདྲའི་གི་ད་མི་ཚེ་ནང་ལོགས་ལ་ར་ཡའི་ཏིང་ངེ་འཛིན་རྨི་ལམ་སོ་སོའི་གི་རྨི་ལམ་མངོན་འགྱུར་དུ་བྱུང་སོང། སོ་སོའི་ངོས་ནས་དགའ་བ་ཡིན་ན་བརྗོད་ལས་འདས་པ་བྱུང་སོང་ཞུ་ཡིན། ཡང་གཙོ་བོ་ད་སྐྱབས་མགོན་རིན་པོ་ཆེས་ད་ང་རང་ཚོ་སློབ་སྦྱོང་བྱེད་པའི་རྗེས་ལ་ཡང་སློབ་སྦྱོང་དེ་སོ་སོའི་གི་ད་ཉམས་ལེན་ལ་བྱ་ཡ་དེ་གལ་ཆེན་པོ་ཞིག་ཡིན་པ་དེ་ང་རང་གི་ཚོར་སྣང་དེ་འདྲ་བྱུང་སོང་ནས་སོ་སོའི་ངོས་ནས་ད་སོ་སོའི་གི་ད་གང་ཤེས་པ་དེ་ཉམས་ལེན་ལ་བྱ་ཡ་ཅི་ད། མི་གཞན་དག་ལ་ཡང་ཕན་ཐོགས་བྱས་ཏེ་ངས་གི་ད་ཐམས་ཅད་བསོད་ནམས་དོ་དེ་འདྲས་ཅིག་ང་རང་གི་བྱས་གི་དམ་བཅའ་འདྲ་བོ་ཅིག་ངས་དེ་འདྲས་སོ་སོ་ཞུ་ཡི་ཡིན། ཡང་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་གི་དགེ་བཤེས་ལྷ་རམས་པ་བློ་བཟང་རྒྱ་མཚོ་ལགས་ཀྱིས་གསུངས་དོན། ལྷ་རམས་བྱ་བྱེད་དེ་ག་རེ་ཟེར་ན་ཐོག་མར་ནི་གདན་ས་སོ་སོ་རེ་ནི་གྲྭ་ཚང་སོ་སོ་ནང་ལ་ལ་སློབ་གཉེར་ལོ་བཅུ་དྲུག་བཅུ་བདུན་བྱས་རྗེས་ནི་ཐ་མ་ནི་དགེ་ལུགས་རྒྱུགས་སྤྲོད་ཟེར་དེ་གི་གདན་ས་གསུམ་དང་ནི་དེ་ནི་གྲྭ་ཚང་ཚང་མ་མཉམ་དུ་བྱས་ནས་རྒྱུགས་སྤྲོད་བྱེད་དགོས་རེད།

ཡང་དགའ་ལྡན་བྱང་རྩེ་གྲྭ་ཚང་གི་དགེ་བཤེས་ལྷ་རམས་པ་བསོད་ནམས་ཚེ་རིང་ལགས་ཀྱིས་ཕྱག་གཉིས་ཐལ་མོ་སྦྱར་གནང་སྟེ་གསུང་དོན། ད་དེ་རིང་ཡ་ཕྱག་འཁྱེར་བཞེས་ཀྱི་ད་ཅིག་གོ་སྐབས་བཟང་པོ་ཞེ་པོ་ཅིག་ཐོབ་སོང། དེ་ག་རེ་ཟེར་ན་ད་ཅིག་དངོས་གནས་དྲང་གནས་དཔེ་མི་སྲིད་པའི་སྐལ་བ་བཟང་པོ་ཞེ་པོ་ཅིག་རེད་ག་རེ་ཟེར་བ་ཡིན་ན་དེ་འདྲའི་གི་དུས་ཚོད་རག་ཁག་པོ་ཞེ་པོ་ཅིག་དངོས་གནས་དྲང་གནས་དུས་དེ་འདྲའི་དུས་ཚོད་ཅིག་ལ་ཡ་ང་རང་ཚོ་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དྲུང་ནས་ཡ་ཨ་ནི་དངོས་གནས་དྲང་གནས་ཕྱག་འཁྱེར་ཞིག་རག་པ་དེ། ཨ་ནི་ང་རང་ཚོ་དཔེ་མི་སྲིད་པའི་སྐལ་བ་བཟང་པོ་ཡིན་དྲན་གྱི་འདུག་དེ་ཙམ་དུ་མ་ཟད་པའི་ང་རང་ཚོ་གིས་ད་ལྟ་ཅིག་བསླབ་པ་སློབ་གཉེར་བྱེད་བཞིན་པ་དང་བྱས་ཚར་བ་དེ་ཡང་དངོས་གནས་དྲང་གནས་ལོ་མང་རིང་ལ་ལོ་ཉི་ཤུ་སུམ་ཅུ་ཅིག་གི་རིང་ལ་ཡང་དཀའ་ལས་རྒྱབ་བྱེད་ཀྱི་གྲུབ་འབྲས་ཅིག་ཡིན་སོང་ཙང་ཨ་ནི་དེ་ཡང་དངོས་གནས་དྲང་གནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དེ་ཙམ་དུ་མ་ཟད་པའི་བླ་ཆེན་ཁག་གཞན་རྣམས་ཀྱིས་དངོས་གནས་དྲང་གནས་དཔེ་ཐུགས་འགན་ཆེན་པོ་བཞེས་བྱས་ནས་དེར་ཕེབས་ཡོད་རེད་འོ་དེ་ཡིན་སོང་ཙང་ང་རང་ཚོ་ལ་ཡང་དངོས་གནས་དྲང་གནས་བྱེད་དགའ་དང་སྐལ་བ་བཟང་པོ་ཞེ་དྲག་ཡིན་དྲན་གྱི་འདུག་ཐུགས་རྗེ་གནང། དགེ་བཤེས་ལྷ་རམས་པ་རྣམས་ལ་ཕྱག་འཁྱེར་འབུལ་ལམ་ཞུ་རྒྱུའི་དངོས་གཞིའི་མཛད་སྒོ་ལེགས་གྲུབ་ཟིན་པའི་རྗེས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུས་པའི་འཇམ་མགོན་རྒྱལ་བའི་རྒྱལ་ཚབ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དང་མཁན་པོ་བླ་སྤྲུལ་རྣམ་པ་དགེ་འདུན་པ་ཡོངས་ནས་བདེན་ཚིག་སྨོན་ལམ་གསུང་འདོན་གནང་བའི་དུམ་བུ་ཞིག་གསན་རོགས་གནང།

ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དགེ་བཤེས་ལྷ་རམས་པ་རྣམས་ལ་དམིགས་བསལ་གྱི་བཀའ་སློབ་སྩལ་དོན་ལ། ཇི་ལྟར་ཐོས་པའི་དོན་ལ་རིགས་པ་བཞིས་ཉིན་དང་མཚན་དུ་ཚུལ་བཞིན་རབ་བརྟགས་ནས་བསམ་བྱའི་གནས་ལ་བསམ་ལས་བྱུང་བ་ཡི་རྣམ་དཔྱོད་བློ་ཡིས་ཐེ་ཚོམ་ཆོད་པར་ཤོག་ཟེར། ད་འདི་ང་ཚོ་དཔེ་ཆ་བལྟས་ཨེ་ནི། དོན་དག་རོབ་ཅིག་བློ་ལ་བཞག་བསྡད་པ་འདི་ཨེ་ནི་རྩོད་པ་རྩོད་ནི་ཁོ་བདར་ཤ་བཅད་བྱས་དཔེ་ཞིབ་ཚགས་པོའི་ཐོག་ལས་ཡ་ཨེ་ནི་དཔེ་སེམས་ཀྱི་གཏིང་ནས་གི་གོ་བ་རྙེད་ལ་གོ་བ་ཆགས་ཨེ་ནི་གོ་བ་ཆགས་བསྡད་པ་དེ་ལ་ཡང་ནས་ཡང་དུ་བསམ་བློ་བཏང་ནས་ཨེ་ནི་སེམས་ཀྱི་གཏིང་ནས་དཔེ་ངེས་པ་ཐོབ་ཐུབ་པ་ཞིག་ཆགས་ཡོང་དུས་ཁོ་རིམ་པས་གི་ཉོན་མོངས་ཀྱི་རིགས་ལ་ཡ་གི་ཞིག་དངོས་དང་བརྒྱུད་པའི་སྒོ་ནས་བུ་གའི་གནོད་ཡོང་ཡས་ཅིག་དང། ཨེ་ནི་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་གོང་ནས་གོང་དུ་འཕེལ་ཡོང་ཡས། དེ་དང་འབྲེལ་ནས་བྱང་ཆུབ་ཀྱི་སེམས་དང། ཨེ་ནི། དེ་ཚོ་འབྲེལ་ཏེ་ཨེ་ནི་གོ་རིམ་པས་རིམ་པས་ཀྱི། ཇེ་ཆེར་ཇེ་ཆེར་འགྲོ་ཡས་ཅིག་ཆགས་ཡོང་གི་ཡོད་རེད། ཟེར་དེ་འདྲ་ཡིན་དུས། ཇི་ལྟར་ཐོས་པའི་དོན་ལ་རིགས་པ་བཞིས་ཉིན་དང་མཚན་དུ་ཚུལ་བཞིན་རབ་བརྟགས་ནས་གསུངས་པ་ནང་བཞིན་ཡང་ནས་ཡང་དུ་དཔྱད་པ་བྱས་ནས་བསམ་བློ་བཏང་ཡག་དེ་དཔེ་གལ་ཆེན་པོ་རེད་བཞག་ང་རང་ཚོ་ནང་པ་སངས་རྒྱས་པའི་ཆོས་ཚུལ་སྤྱི་དང་ལྷག་པར་དཔལ་ནཱ་ལེནྡྲ་ནས་བརྒྱུད་པ་འདི་རིགས་པས་དཔྱད་པ་བྱས་ནས་ཨེ་ནི་ངེས་པར་འདྲེན་གྱི་ཡོད་དེ་བ་གཅིག་གིས་དད་པ་ཙམ་མ་ཡིན་པ། ད་དེ་འདྲ་ཡིན་དུས་ང་རང་ཚོ་བོད་གངས་ཅན་གྱི་ལྗོངས་ལ་ཡ། མཁན་ཆེན་ཞི་བ་འཚོ་གཙོ་བོར་གྱུར་པའི་ཨེ་ནི་གང་ལྟར་ཕ་གི་ཅིག་གི། རྒྱ་གར་ནས་མཁས་པ་མང་པོ་བྱུང་ཡོད་རེད་ལ། ཨེ་ནི་རིམ་པས་ཀྱིས་བོད་རང་གི་མཁས་པ་མང་པོ་བྱུང་ཡོད་རེད། ཚང་མས་ཕ་གི་དཔྱད་པ་བྱས་ནས་ཨེ་ནི་སེམས་གཏིང་གི་སྐྱོན་དེ་ཡི་དེ་ག་ལེ་ག་ལེ་ལབ་པ་ཤུགས་ཆུང་རུ་ཆུང་རུ་བཏང།

རྒྱུ་མཚན། ཡང་དག་པ་གཅིག་གིས་དེའི་ཕ་གི་རྒྱུ་མཚན་དེ་མཐོང་ཤོས་རེ་ཡོད་དེ་བས་ད་གནས་ཚུལ་དེའི་རིགས་ཀྱི་ཐོག་ནས་མ་ཨེ་ནི་རྒྱུ་མཚན་དྲངས་ནས་ད་བཤད་ཡག་དེ་དཔེ་གལ་ཆེན་པོ་རེད་ཨེ་ནི་ཚང་མ་ལ་ཧུར་ཐག་པོ་དང་གནང་རོགས་གནང་ཟེར་ནས་ཞུ་ཡག་ཡིན་ཨེ་ནི་ད་ད་གིན་ཞུས་པ་ནང་བཞིན་རེད་གང་འདྲ་གཅིག་གིས་གཞུང་ཆེན་མོ་འདི་ཉིད་དེ་དད་པ་ཙམ་མ་ཡིན་པར་རྒྱུ་མཚན་སོགས་བསམ་བློ་བཏང་ནས་ཇི་ལྟར་ཐོས་པའི་དོན་ལ་རིགས་པ་བཞིས་ཉིན་དང་མཚན་དུ་ཚུལ་བཞིན་རབ་བརྟགས་ནས་བསམ་བྱའི་གནས་ལ་བསམ་ལས་བྱུང་བ་ཡི་རྣམ་དཔྱོད་བློ་ཡིས་ཐེ་ཚོམ་ཆོད་པར་ཤོག་ཟེར་ནས་གསུངས་ཤག་ད་འདི་དཔེ་གནད་འགག་ཆེན་པོ་རེད་ཤག་དད་པ་ཙམ་མ་གཏོགས་རྒྱུ་མཚན་བསམ་བློ་གཏོང་ཡ་མེད་པ་ཞིག་ན་ནི་བྱེད་ཡ་གང་ཡང་ཡོད་མ་རེད། ང་ཚོ་སངས་རྒྱས་པའི་ཆོས་ཚུལ་སྤྱི་དང་ལྷག་པར་དཔལ་ནཱ་ལེནྡྲ་ནས་བརྒྱུད་ནས་ཡོང་བསྡད་པ་དེ་ལ་རིགས་པས་དཔྱད་པ་ཇི་ཙམ་བྱས་པ་དེའི་ཚོད་ཀྱིས་སོང་ན་པས་ངེས་པ་ཇེ་ཆེ་ཇེ་ཆེ་ལ་འགྲོ་བ་དེ་འདྲ་ཅིག་གི་ཡོད་པ་ཡིན་དུས་དེ་ནས་ཨེ་ནི། རྒྱུ་མཚན་བསམ་བློ་བཏང་ཡག་གལ་ཆེན་པོ་ཞེ་དྲག་རེད། དེ་ལ་ཡང་དཔེ་ཆ་བལྟ་ཡག་དེ་དཔེ་གལ་ཆེན་པོ་རེད་ཤག་ཨེ་ནི་དེ་སློབ་གཉེར་གནང་མཁན་ཁྱེད་རང་ཚང་མ་ལ་ཡ་བཀྲ་ཤིས་བདེ་ལེགས་ཞུ་ཡག་དང་ཨེ་ནི། ཚང་མས་རིགས་ལམ་སློབ་གཉེར་བརྒྱབ་ནས་ཅིག་ཧུར་ཐག་བྱས་པ་རེད་ད། གཅིག་གིས་སློབ་གཉེར་བརྒྱབ་ནས་བསམ་བློའི་ནང་ལ་གོ་རྟོགས་ཡོད་བསྡད་པ་དེ་ད་ལག་ལེན་བཀལ་ནས་ཨེ་ནི་རིམ་པས་རིམ་པས་ཀྱིས་ཕ་གི་ཐོག་མར་ཐོས་བྱུང་གི་ཤེས་རབ་དེ་ནས་བསམ་བྱུང་གི་ཤེས་རབ་དེ་ནས་སྒོམ་བྱུང་གི་ཤེས་རབ་ག་ལེ་ག་ལེ་རྒྱུད་ལ་བསྐྱེད་ནས་ཨེ་ནི་ཡར་ས་ལམ་བགྲོད་ཐུབ་ཡག་གཅིག་གིས་ཁ་ས་ཁ་ཉིན་ངས་དེ་ཞུས་ཡོད་རེད་ང་རའི་ངོས་ནས་ཆ་བཞག་ན་ཅིག་བྱང་ཆུབ་ཀྱི་སེམས་ག་ལ་གང་འཚམ་ཡོད་རེད་ད་སྟོང་ཉིད་ཀྱི་ལྟ་བ་དང་འདིའི་ཐོག་ལ་ག་རེ་ཅིག་གི་བསམ་བློ་བཏང་ཡོད་དུས་ཙང་ནས་ད་གང་ལྟར་སྦྱོར་ལམ་ནས་ཡར་འདུག་སུ་འགྲོ་ཡག་གི་ངས་ཕ་གི་ཚོད་དཔག་བྱེད་ཀྱི་ཡོད་ལ་རེ་བ་རྒྱག་གི་ཡོད། ཞེ་ས་ག་ཨེ་ནི་ཚེ་འདི་ག་རང་ནི་ཡ། ག་ཏེ་ག་ཏེ་པཱ་ར་ག་ཏེ་པཱ་ར་སཾ་ག་ཏེ་བོ་དྷི་སྭཱ་ཧཱ་ཟེར་ཡ་དེ་གི་ཨེ་ནི། ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་མི་སློབ་ལམ་དེ་ཡི་དི་འདུག་ད་མངོན་དུ་བྱེད་ཐུབ་ཡ་ཅིག་གི་ནི་འདུག་རེ་བ་རྒྱག་གི་ཡོད་ལ་གང་ལ་གང་འཚམ་གྱི་བུ་གི་ཞིག་གི་ཚོད་དཔག་བྱེད་ཐུབ་ཡ་ཅིག་གི་ཆགས་ཀྱི་ཡོད་རེད་ཆ་དེ་འདྲ་ཡིན་དུས་ཁྱེད་རང་ཚང་མ་ལོ་གིས་ཐོས་པའི་དོན་ཡང་ནས་ཡང་དུ་བསམས་ནས་ཨེ་ནི། ཨེ་སེམས་ཀྱི་གཏིང་ནས་ངེས་པ་ཐོབ་པ་ཅིག་དང། ངེས་པ་ཐོབ་པའི་རྗེས་འབྲེལ་གྱི་ཨེ་ནི། ལག་ལེན་བཀལ་ནས་རྒྱལ་བའི་དགོངས་པ་དང་མཐུན་པ་ཅིག་གིས་ཡག་པོ་ཅིག་ཡོང་ཐུབ་ཡ། འཛམ་བུ་གླིང་འདི་སྒང་གི། འཛམ་བུ་གླིང་གི་མི་སྤྱི་དང་ལྷག་པར་དུ་ཞིག་གིས་སངས་རྒྱས་པའི་ཆོས་ལ་དོ་སྣང་ཡོད་མཁན་ཚོ་ལ་དངོས་གནས་དྲང་གནས་ཀྱི་སོ་སོས་ཞིག་གི་མིག་དཔེ་སྟོན་ཐུབ་ཡག་ཞིག་གི་ཐོག་ནས་དངོས་གནས་ཞིག་གི་ད་གང་ད་སངས་རྒྱས་པའི་ཆོས་པ་ཅིག་གིས་ཆོས་བཟང་པོ་དང

ཅིག་གི་བློ་ལ་ཡར་རྒྱས་ཡོད་པ་ཅིག་དང་དེ་ནས། གྲོགས་པོ་ཚོ་ལེའི་འདི་བ་ཨེ་ནི་འགྲེལ་བཤད་བརྒྱབ་ཨེ་འདི་བ་བསྟན་ཐུབ་པ་བྱུང་ན་བསྟན་པའི་ཞབས་འདེགས་འགྲོ་གི་ཡོད་རེད་ཨེ་ནི་ཚང་མས་ཧུར་ཐག་འབད་བརྩོན་གནང་རོགས་གནང་ཞུ་ཡ་ཡིན་ཨེ་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་ནང་ས་ཡོམ་གྱི་གོད་ཆག་ཕོག་པའི་མི་མང་རྣམས་ཀྱི་ཆེད་ཤེས་རབ་སྙིང་པོ་གསུང་འདོན་དབུ་ཁྲིད་མཛད་དོན་ལ། ཨོ། དེ་ནས་ཨེ་ནི་བོད་རིགས་དེ་ད་དམིགས་བསལ་ཡང་ཞུ་ཡག་ཅིག་རེད་ཡ། ཨམ་ད། ཉེ་ཆར་ཉི་ཧོང་ནང་ལ་ཡ། ས་ཡོམ་སྡུག་ཅག་ཞེ་པོ་ཅིག་བརྒྱབ་ཤག་ཨེ་ནི། གང་ལྟར། ཅིག་གིས་མི་མང་པོ་ཅིག་འདས་གྲོངས་ཕྱིན་བཞག་ལ་ཨེ་ནི་གང་ལྟར། ཡུལ་ཕྱི་རོལ་ཁོ་ར་པད་ཁ་ལ་པད་ས་ཡོམ་གི་པད་དུ་ཡང་གྱོང་གུན་ཆེན་པོ་བྱུང་བྱས་མི་མང་པོའི་སེམས་ལ་ཡ་ད་དངངས་སྐྲག་དང་མ་སྐྱིད་པ་ཡོང་དེ་ཡ་ཅིག་བྱུང་བསྡད་ཤག་ཨེ་ནི་ཉི་ཧོང་ཆ་བཞག་ན་ང་རང་ཚོ། སྤྱི་ཡོངས་ཀྱི་ཆ་ནས་བཤད་ན་ནང་པའི་ལུང་པ་ཆགས་བསྡད་ཡོད་རེད། ཨ་ནི། ཤེས་རབ་སྙིང་པོ་ཚང་མས་བཏོན་བསྡད་ཀྱི་ཡོད་རེད། བྱས་ཙང་ད་དེ་འདྲའི་ཡུལ་གྲུ་དེ་ཨ་ནི། རྐྱེན་ངན་དུག་རྩུབ་འཕྲད་ཡོང་དུས་ང་རང་ཚོའི་རང་ཤུགས་ཀྱིས་གཅིག་གིས་བོད་སྐད་སེམས་ལ་ཡ་ཡང་གཅིག་བོད་སྐད་ཤ་ཚ་སླེབས་ཡ་རུ་བྱེད་ཀྱིན་པ་ཡིན་དུས་རྩ་ནས་ཨ་ནི་དེ་རིང་ག་ང་ཚོ་ཚང་མ་ལོ་ཨ་ནི། ཉི་ཧོང་གི་ཆོས་གྲོགས་ཚོའི་ཆེད་དུ་དམིགས་ནས་ང་ཚོ་ཤེས་རབ་སྙིང་པོ་ཚར་གཅིག་གསུངས་དང།

དེའི་ནང་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན་གནས་མཆོག་རྡོ་རྗེ་གདན་ལ་ཞབས་སོར་བདེ་བར་འཁོད་གནང་མཛད་པ་ནས་བཟུང། བསྟན་འགྲོ་སྤྱིའི་དོན་དུ་མཛད་འཕྲིན་རླབས་ཆེན་མང་པོ་བཀའ་དྲིན་བསྐྱངས་གནང་མཛད་པའི་ཁོངས་ནས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གསར་དུ་བཞད་པ་ནས། ཕྱི་ཟླ་དང་པོའི་ཚེས་བཅོ་བརྒྱད་ཉིན་བར་མཛད་འཕྲིན་བསྐྱངས་གནང་མཛད་པ་ཁག་གི་སྐོར་སྙན་སྒྲོན་ཞུ་གི་ཡོད། རྣམ་པ་ཚོས་ང་ཚོའི་རེས་གཟའ་ཉི་མའི་གཏམ་གླེང་གི་ལེ་ཚན་འདི་མུ་མཐུད་ནས་གསན་རོགས་གནང། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གནས་མཆོག་རྡོ་རྗེ་གདན་གྱི་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་གྱི་གསུང་ཆོས་ར་བའི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་གཅིག་སྟེ་ཕྱི་ལོ་གསར་ཚེས་ཉིན་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་དང་གཙུག་ལག་སློབ་གཉེར་ཁང་དེའི་སློབ་ཟུར་སྤོན་ཊ་ཆོལ་གསུམ་བོད་མིའི་གཞིས་ཆགས་དང་དཔལ་ཞྭ་ལུ་དགོན་པ་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་དགེ་རྩ་དང།

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་པའི་རྗེས་སུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མགོན་པོ་གང་ཉིད་ལོ་ངོ་བརྒྱ་ཕྲག་རིང་བསྟན་འགྲོ་སྤྱིའི་དོན་དུ་སྐུ་ཚེ་ཡུན་རིང་བརྟན་རྒྱུའི་སྐལ་བཟང་གི་ཞལ་བཞེས་ཟབ་མོ་མཛད་དོན་ལ། ད་དེ་རིང་ཆོས་གྲོགས་རྣམ་པ་ཚོ་ལ་ཡ་ཞུ་ཡ་ལ་ཡ་འོ་ན་ད་གནས་ཁྱད་པར་ཅན་ཕ་རྡོ་རྗེ་གདན་གྱི་གནས་འདི་ལ་ཡ་འོ་ན་དེ་རིང་ཁྱེད་རང་ཚོ་བོད་རིགས་སེར་སྐྱ་གཙོ་བོར་གྱུར་པའི་འོ་ན་གང་ལྟར་དེ།

ད་དེའི་འདི་རིམ་པ་རིམ་པས་ཀྱི་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཨེ་ནི། འཛམ་བུ་གླིང་འདི་སྒང་གི་མི་གཅིག་དུང་ཕྱུར་བདུན་བརྒྱད་ཅིག་ཡོད་རེད་པ་དེའི་འདི་ཚང་མ་ལོག་མི་གཅིག་གྱུར་གྱི་ཆ་དེ་དུས་བ་ད་དེའི་འདུ་ཤེས་ཀྱི་ཐོག་ནས་ཚང་མ་ལོག་མཐུན་སྒྲིལ་ཅིག་དང།

ནུ་ཞོས་གསོས་བསྡད་པ་གཅིག་པ་རེད་ད། འཛམ་བུ་གླིང་གི་མི་དུང་ཕྱུར་བདུན་བརྒྱད་གསོན་བསྡད་པ་དེ་རེད་ད་ཚང་མ་ལོག་ཨ་མའི་འོ་མས་ཡ་ང་ཚོ་གསོས་བྱས་པ་གཅིག་པ་ཡིན་དུས་ད་ནས་ད། མི་ཚེ་འདིའི་རིང་ལ་ཡ་ང་ཚོ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་གཅིག་གིས་གཅིག་ལ་རོགས་བྱེད་ཡ་ད་ཕན་ཐོགས་བྱེད་ཡ་ཞིག་མ་གཏོགས་ང་ཚོ་ཁྱོད་ཚོ་ཟེར་བའི་སྐད་ཆ་དེ་མི་དགོས་པ་རེད་ཤག་ས་འདི་འདྲའི་ཡིན་དུས་ངས་འཛམ་བུ་གླིང་ག་ས་ག་ལ་ཡ་ངས་རྟག་པར་མི་གཅིག་གྱུར་ཟེར་དེ་ཞུས་བྱས་བསྡད་ཀྱི་ཡོད་ཨེ་ནི་དེ་རིང་དེ་ལས་གང་ལྟར་ད་ཅིག་ཆོས་ལུགས་འདྲ་མི་འདྲ་ལུང་པ་འདྲ་མི་འདྲ་ཅིག་འཛམ་བུ་གླིང་གི་མིའི་མི་རིགས་ཀྱི་ཚོས་གཞིའི་ཐོག་ནས་བཤད་པ་ཡིན་ནའི་འདྲ་མི་འདྲ་ཡོད་རེད་དེ་ང་ཚོ་ཚང་མ་ལོག་དེ་མི་གཅིག་གྱུར་གྱི་གནས་སྟངས་འདིའི་འོག་ནས་ང་ཚོ་ཚང་མ་དེ་རུག་རུག་བྱས་བྱས། ཨེ་ནི་ཚང་མ་ལོག་དངོས་གནས་དྲང་གནས་ཀྱི་ཅིག་སྤྲོ་སེམས་འཁོལ་བའི་ངང་ནས་དེ་རུག་རུག་བྱས་འདུག་སུ་རེད་ཨེ་ནི་ཚང་མ་ལོག་ཅིག་དངོས་གནས་དྲང་གནས་ཀྱི་དཔེ་ལྷག་བསམ་རྩེ་གཅིག་བྱས་ནས་དེའི་འདུག་སུ་འཁོལ་བ་དེ་ཐུགས་རྗེ་ཆེ་ཟེར་ནས་ཞུ་གི་ཡིན་ཨེ་ད་ང་རང་ཚོ་མི་ཚེ་འདིའི་རིང་ལ་ཡ་མི་གཅིག་གྱུར་གྱི་འདུ་ཤེས་འདིའི་ཐོག་ནས་ཨེ་ནི་མི་ཚང་མ་ལོག་ལ་ཕུགས་ཀྱི་ཕན་ཐོགས་བྱེད་ཡ་ཅིག། ཚེ་སྨད་ཚེ་སྐད་ཆ་བཤད་པ་འགས་མི་འདུག་ཚེ་ད་ག་རང་ལ་ཡག་ང་ཚོ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཚང་མ་ལོག་འཆམ་པོ་བྱས་གཅིག་གིས་གཅིག་ལ་རོགས་བྱས་ཨ་མའི་ཁོག་པ་ནས་མ་སྐྱེས་ནི་ཆུང་ཆུང་སྒང་ལ་ཆོས་ལུགས་ཀྱི་སྡེ་ཚན་དང་མི་རིགས་ཀྱི་སྡེ་ཚན་དབྱེ་བ་ཕྱེ་གི་ཡོད་མ་རེད་ང་རང་ཚང་མ་ལོག་མི་གཅིག་གྱུར་རང་བྱས་བྱས་འདུག་སྐྱེས་པ་རེད་ཨ་ནི་ཨ་མའི་འོ་མ་ནུ་བྱས་འཚོ་བ་རེད།

གཅིག་གིས་གཅིག་ལ་རོགས་བྱས་བྱས་མ་གཏོགས་མི་ནང་ཚགས་ཨེ་ནི་གཅིག་གིས་གཅིག་ལ་དབང་ཡོད་བཤད་ད་རྒྱལ་ཁབ་ཕན་ཚུན་ཆོས་ལུགས་ཕན་ཚུན་སྐད་ཆ་བཤད་ནི་ཨེ་ནི་གཅིག་གིས་རྙོག་དྲ་བཟོ་ཡག་བཟོ་རུ་ད་དེ་ང་ཚོ་འཛམ་བུ་གླིང་འདི་སྒང་ལ་ང་རའི་མི་ཚེ་འདི་ཆ་བཞག་ན་ང་ཚོ་པའི་མཐོང་ཆོས་ལ་དེའི་འདི

གཅིག་གིས་གཅིག་ལ་ཕན་བཏགས་ཡ་དེ་འདྲའི་ཅིག་གི་ཐོག་ནས་དོན་དམ་གྱི་འཛམ་བུ་གླིང་ཞི་བདེའི་བསྟི་གནས་ཡོང་ཐུབ་ཡ་ཅིག་ང་ཚོ་སྨོན་ལམ་རྒྱབ་པ་གཅིག་པོ་མ་རེད་ལག་ལེན་ངོ་མའི་ཐོག་ནས་མི་གཅིག་གྱུར་གྱི་འདུ་ཤེས་དེ་འཁྱེར་ནས་ང་ཚོ་གཅིག་གིས་གཅིག་ལ་ཡར་རོགས་བྱས་ཕན་བཏགས་ད་དེ་ཨང། ཚང་མ་ལ་ཡ་ཞུ་སྙིང་འདོད་སོང་ང་རའི་ངོས་ནས་ཆ་བཞག་ན་ང་མདོ་སྨད།

ང་ནི་ཆོས་གྲོགས་ཚང་མ་ལོག་གི་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཨེ་ནི་གཅིག་གིས་གཅིག་ལ་ཕན་བཏགས་ཨེ་ནི་ང་ཚོ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་འཛམ་བུ་གླིང་དངོས་གནས་གཅིག་གི་དོན་དམ་གྱི་ཞི་བདེ་ཡག་པོ་ཅིག་ཡོང་ཐུབ་ཡག་ཅིག་གི་ཨེ་ནི་ཚང་མས་དགོངས་པ་བཅངས་ཨེ་ནི་དེ་ནས་ད་དེ་རེད་དེ་བརྟན་བཞུགས་ཕུལ་གནང་མཁན་ཁྱེད་རང་ཚོ་དང་བདག་ཁྲི་རིན་པོ་ཆེས་མཚོན་པའི་ཁྱེད་རང་ཚོ་དེ་ཡི་དེ་གི་དད་པ་དམ་ཚིག་གཡོ་བ་མེད་པའི་ཐོག་ནས་བརྟན་བཞུགས་གསུངས་བྱས་འདུག་ས་རེད་ཐུགས་རྗེ་ཆེ་ཞུ་གི་ཡིན། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐུགས་བརྩེ་བ་ཆེན་པོའི་སྒོ་ནས་ཕྱི་ལོ་གསར་ཚེས་ལ་འཚམས་འདྲི་མཛད་པ་དང་སྦྲགས་ད་ཆ་མི་རབས་གསར་པ་དང་བསམ་བློ་གསར་པ་བཏང་སྟེ་མི་གཅིག་གྱུར་གྱི་འདུ་ཤེས་ཐོག་ནས་ཕན་ཚུན་གཅིག་ཕན་གཅིག་གྲོགས་བྱེད་དགོས་པ་སོགས་ཀྱི་ལམ་སྟོན་བཀའ་སློབ་ཟབ་མོ་སྩལ་གནང་མཛད་དོན་ལ། ཨེ་དེ་ནས་དེ་རིང་འདི་སྤྱི་ལོའི་ལོ་གསར་འཁེལ་བསྡད་ཡོད་རེད་ཨ་ནི་ལོ་གསར་བ་དེའི་རིང་ལ་ང་ཚོ་ཚང་མ་ལོག་འཛམ་བུ་གླིང་འདི་སྒང་ལ་ང་ཚོ་དང་ཁྱོད་ཚོ་ཟེར་ཡག་གི་ཐོག་ནས་འཐེན་འཁྱེར་བྱས་དེ་ཡི་རིགས་ད་ལོ་རྙིང་པའི་ནང་ནས་ཕར་རྫོགས་པ་ལ་ཆ་བཞག་བྱས་ད་ང་ཚོ་ལོ་གསར་བ་དེ་ནང་ལ་ལ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ང་ཚོ་གཅིག་གིས་གཅིག་ལ་རོགས་བྱས་བྱས་མ་གཏོགས་ང་ཚོ་ཁྱོད་ཚོ་ཟེར་ཡག་གི་འཐེན་འཁྱེར་སྐད་ཆ་དེ་མེད་པར་བྱས་ཨེ་ནི་ཚང་མ་ལོག་དངོས་གནས་ཅིག

ཆགས་ཀྱི་ཡོད་རེད་ཚང་མ་ལོག་ལ་ཡ། བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ལོ་རྙིང་པ་འདིའི་ནང་ལ་འདས་པའི་ལོ་རྒྱུས་ནང་ལོགས་ལ་ང་ཚོ་རྙོག་དྲ་མང་པོ་ཅིག་མི་རང་གིས་བཟོས་བྱས་ལ་རྙོག་དྲ་ཆགས་ཀྱི་ཡོད་རེད་ད་དེའི་རིགས་ཕར་མེད་པ་བྱས་བྱས་ད་ང་ཚོ་མི་རབས་གསར་བ་ཅིག་དང་བསམ་བློ་གསར་བ་ཞིག་བཏང་ནས་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ང་ཚོ་གཅིག་གིས་གཅིག་ལ་རོགས་བྱེད་ཡ་བྱས་མ་གཏོགས་ང་ཚོ་ཁྱོད་ཚོ་ཟེར་ཡག་གི་སྐད་ཆ་དེ་མེད་པ། བཤད་བཤད་འདུག་ཟེར་ཡིན་ད་དེ་ཚང་མ་ལོག་ལ་ཞུ་སྙིང་འདོད་བྱུང་ཨེ་དེ་རིང་ད་ག་སྐབས་སུ་བབས་པ་ང་ནི་བརྟན་བཞུགས་ཚོགས་པ་ཁྱེད་རང་ཚོ་ལྷག་བསམ་རྣམ་དག་གི་ཐོག་ནས་བརྟན་བཞུགས་འདུག་སུ་དང་ཆེ་རེད་ཐུགས་རྗེ་ཆེ་ཞེས་ནས་ཞུ་ཡ་ཡིན་ཨེ། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་གི་ས་གནས་གང་སར་འབྱུང་བའི་གནོད་སྐྱོན་ཕོག་པའི་མི་མང་སྤྱི་དང་ལྷག་དོན་དུ་རྒྱ་ནག་ནང

མཁའ་ལམ་བརྒྱུད་རྒྱལ་ས་ལྡི་ལིར་ཞབས་སོར་འཁོད་གནང་མཛད་པ་དང་སྤྱི་ཟླ་དང་པོའི་ཚེས་ཉི་ཤུ་གཉིས་ཉིན་བཞུགས་སྒར་རྡ་རམ་ས་ལར་ཕྱིར་ཕེབས་མཛད་འཆར་འདུག། དེ་དང་ད་རེས་གཟའ་ཉི་མའི་གཏམ་གླེང་གི་ལེ་ཚན་འདི་ཞུ་མཚམས་དེ་གར་བཞག་གི་ཡིན་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ